ཉི་མ་ཉི་མ་སྐུ་དུས་ལོ་ཁྲི་བརྒྱ་ཐམ་པ་ཕྱིན་ནའི་ལས་ཤི་ཡ་མེད་པའི་ཞི་མི་ཅིག་ཡོད་རེད། དོན་དངོས་ཐོག་ལ་ཡ་ཞི་མི་དེ་ལོ་ཁྲི་བརྒྱ་ཐམ་པ་གསོན་ཡང་ལོ་ཁྲི་བརྒྱ་ཐམ་པ་ཤི་བྱས་པ་རེད། ཞི་མི་འདིས་ལོ་ཁྲི་བརྒྱ་ཐམ་པའི་མི་ཚེའི་ནང་ལོགས་ལ་ཡ་མི་ཁྲི་བརྒྱ་ཐམ་པས་དགའ་པོ་བྱས་བྱམས་པོ་བྱེད་ཀྱི་ཡོད་རེད། ཡིན་ནའི་ལས་ཞི་མི་འདིས་སོ་སོས་སོ་སོ་མི་ཞི་མི་གཞན་པ་ལ་ཡ་དགའ་པོ་བྱས་བྱེད་ཀྱི་ཡོད་མ་རེད། ཞི་མི་འདིས་ཚེ་གཅིག་རྒྱལ་པོ་གཅིག་གི་ཞི་མི་བྱས་པ་རེད། རྒྱལ་པོས་ཞི་མི་འདིར་དགའ་པོ་ཞེ་དྲག་བྱས་བྱས་ག་པར་ཕྱིན་ནའི་ལས་ཞི་མི་འདི་མཉམ་དུ་ཁྲིད་འགྲོ་གི་ཡོད་རེད། ཐེངས་མ་གཅིག་རྒྱལ་པོ་དམག་རྒྱག་གར་འགྲོ་དུས་ཞི་མི་འདི་མཉམ་དུ་ཁྲིད་ཕྱིན་པ་རེད།

ཡང་ཚེ་གཅིག་ཞི་མི་འདི་གྲུ་པ་གཅིག་གི་ཞི་མི་རེད། གྲུ་པ་འདི་ཞི་མི་འཛམ་བུ་གླིང་གི་རྒྱ་མཚོ་ཚང་མ་ལོགས་ལ་ཡ་ལྟད་མོ་ལྟ་གར་ཁྲིད་ཀྱི་ཡོད་རེད། ཞི་མི་འདི་ལྟད་མོ་ཆེན་པོ་ཞེ་དྲག་བྱུང་པ་རེད། ཐེངས་མ་གཅིག་ཞི་མི་འདི་གྲུ་པ་མཉམ་དུ་གྲུ་གཟིངས་ནང་ལ་ཡ་འགྲོ་དུས་གཟབ་གཟབ་མ་བྱས་བྱས་རྒྱ་མཚོའི་ནང་ལ་ཡ་ཟག་པ་རེད། གྲུ་པ་འདི་དངངས་སྐྲག་ལངས་བྱས་ཞི་མི་འདི་ག་ཚོད་སྐྱོབ་པར་ཕྱིན་ནའི་ལས་ཞི་མི་བསྐྱབ་ཐུབ་ཡོད་མ་རེད། གྲུ་པ་སེམས་ཞེ་དྲག་སྡུག་བྱས། ཆུ་རལ་གཡོག་གཡོག་གི་ཞི་མི་འདི་ལག་པ་ཉག་རྒྱ་མཚོའི་འཁྲིས་ཀྱི་ལུང་པ་ཅིག་ཡོད་རེད་ལུང་པ་འདིའི་ནང་ལོགས་ལ་ཡ་སྦས་བཞག་པ་རེད། ཡིན་ནའི་ལས་ཞི་མི་འདི་སོ་སོས་སོ་སོ་དགའ་པོ་བྱས་མི་ཞི་གྲུ་པ་དེ་ཡ་དགའ་པོ་བྱས་མེད་ཙང་སེམས་ཅིག་སྡུག་ཡོད་མ་རེད། ཡང་ཚེ་གཅིག་ཞི་མི་འདི་རྟ་རྩལ་ཚོགས་པའི་སྤྲུལ་པ་སྟོན་མཁན་གཅིག་གི་ཞི་མི་བྱས་པ་རེད། ཞི་མི་འདི་རྟ་རྩལ་ཚོགས་པ་དེ་ཡ་དགའ་པོ་བྱས་བྱེད་ཀྱི་ཡོད་མ་རེད།

སེམས་སྡུག་བྱས་བྱས་ཞི་མི་དེ་པང་ཁའི་ནང་ལ་ཡར་བཏབ་བྱས། ཨོ། རྟ་རྩལ་ཚོགས་པའི་སྒོ་རའི་ནང་གི་ལྕང་མ་གཅིག་གི་འགབ་ལ་ཡར་སྦས་བཞག་པ་རེད། ད་ཡིན་ནའི་ལས་གོང་ལ་བཤད་པ་ནང་བཞིན་བྱས། ཞི་མི་དེས་སོ་སོས་སོ་སོར་དགའ་པོ་བྱས་མི་ཞི། རྟ་རྩལ་ཚོགས་པའི་སྤྲུལ་པ་སྟོན་མཁན་ལ་ཡར་དགའ་པོ་མེད་ཙང་སེམས་ཅིག་སྡུག་ཡོད་མ་རེད། ཡང་ཚེ་གཅིག་ཞི་མི་དེ་རྨོ་ལགས་རྒན་གོག་ཅིག་གི་ཞི་མི་རེད།

ཞི་མི་འདི་བུ་མོ་ཆུང་ཆུང་གཅིག་གི་ཞི་མི་བྱས་པ་རེད། བུ་མོ་ཆུང་ཆུང་འདི་ཞི་མི་ཡ་དགའ་པོ་བྱས་བྱས་རྩེད་མོ་ཞེ་དྲག་རྩེ་གི་ཡོད་རེད། མཚམས་མཚམས་ལ་ཡ་ཞི་མི་སྒལ་པར་འཁྱེར། ཡང་མཚམས་མཚམས་ལ་ཡ་ཞི་མི་ཡ་ཀི་ཙི་སློག། མཚམས་མཚམས་ལ་ཡ་དགོང་དག་ཉལ་དུས་ཞི་མི་འདི་སྐེ་དམ་པོ་བྱས་བྱས་འཇུས་བྱས་ཉལ་བསྡད། ཡང་མཚམས་མཚམས་ལ་ཡ་བུ་མོ་འདི་ངུ་དུས་ཞི་མིའི་སྤུའི་སྒང་ལ་ཡ་མིག་ཆུ་འཕྱིད་གི་ཡོད་རེད།

པགས་པ་འདིའི་སྒང་ལ་ཡང་ལྕེ་ལྡག་རྒྱབ་བྱས་བསྡད་པ་རེད། དེ་དུས། མོ་རང་དང་འདྲ་བའི་རི་ཞིམ་མང་པོ་ཅིག་ཞི་མི་འདིའི་རྩ་ལ་ཡང་འཁོར་ཡོང་རྗེས། ཨ། ཞི་མི་འདི་འདི་འདྲའི་སྙིང་རྗེ་ལ་ཨ། ལབ་རྗེས་ཁ་ཤས་ཀྱིས་ཙི་ཙི་བསྐྱལ། ཁ་ཤས་ཀྱིས་ཡང་མེ་ཏོག་བསྐྱལ། ཁ་ཤས་ཀྱིས་རི་ནས་སྨན་རྩྭ་འདི་འདྲའི་བཀོག་རྗེས་ཞི་མི་དེ་ཡང་དཔལ་ལས་དྲག་པོ་ཡོད་རེད། ད་ཡིན་ནའི་ལས་ཞི་མི་འདིས་སོ་སོ་ལོ་ཁྲི་བརྒྱ་ཐམ་པ་གསོན། ཡང་ལོ་ཁྲི་བརྒྱ་ཐམ་པ་ཤི་མྱོང་ཡོད་ཙང་ཁོང་ཚོ་དང་ཆ་མ་རེད་བསམ་རྗེས་ཁོང་ཚོར་ཡང་མིག་ཡར་ལྟ་ཙམ་བྱེད་ཀྱི་ཡོད་མ་རེད། དེའི་ནང་ལོགས་ལ་ཡང་ཞི་མི་དཀར་པོ་སྙིང་རྗེ་མོ་ཅིག་ཡོད་རེད། དེས་ཞི་མི་དེ་ཡང་ཡ་བྱེད་ཀྱི་ཡོད་མ་རེད། ཞི་མི་སྟག་ལྤགས་ཀྱི་རི་མོ་བྱས་པ་དེ་ཞི་མི་དཀར་པོ་དེའི་རྩ་ལ་ཡང་ཕྱིན་རྗེས། ཝེ། ང་ཡང་ལོ་ཁྲི་བརྒྱ་ཐམ་པ་གསོན་ཡང་ལོ། ཁྲི་བརྒྱ་ཐམ་པ་ཤི་བྱེད་མྱོང་ཡོད། ཧེ། ཕལ་ཆེར་རང། ངའི་བཟོ་འདྲ་ཞི་མི་དེ་འདྲའི་མཐོང་མྱོང་ཡོད་ཀྱི་མ་རེད་ད། ཟེར་ལབ་རེད། ཞི་མི་དཀར་པོ་དེ། ཨོ་ཨོ། བཟི་ལབ་བཅས། མུ་མཐུད་ནས་སྐད་ཆ་བཤད་ཡོད་མ་རེད། ཡང་ཞི་མི་དེའི་སེམས་མ་ཞི་བྱས་རྗེས་ཞི་མི་དཀར་པོའི་རྩ་ལ་ཕྱིན་རྗེས། ཨ་ཝེ། ང་ཡང་རྟ་རྩེད་ཚོགས་པའི་ཞི་མི་བྱེད་མྱོང་ཡོད་ད། ཟེར་ལབ་བྱས་མགོ་རྟིང་གསུམ་སློག་རེད།

དེ་ནས་ཁོ་གཉིས་གཉིས་ཕར་ཚུར་དགའ་པོ་ཞེ་དྲག་བྱས་རྗེས་ཞིམ་ཕྲུག་མང་པོ་སྐྱེས་པ་རེད། ཞིམ་ཕྲུག་དེ་གས་ཉིན་རེ་བཞིན་འཚར་ལོངས་བྱས་རྗེས་ཨ་ནི་སོ་སོས་སོ་སོར་ཡ། ཕྱི་ལོགས་ལ་ཡ་ཁ་ལག་འཚོལ་ག་ཕྱིན་རྗེས་ཐོན་ཕྱིན་པ་རེད། ལོ་མང་པོ་ཞེ་དྲག་ཕྱིན་ཙང་ཞི་མི་དཀར་པོ་དེ་ལས་ཞི་མི་རྒན་གོག་ཅིག་ཆགས་རྗེས་མིད་པའི་ནང་ནས་ཁུ་ལུ། ཁུ་ལུ་ཟེར། ལབ་ཀྱི་ཡོད་རེད། ཉིན་མ་གཅིག་ཞི་མི་དཀར་པོ་དེས་ཞི་མིའི་པང་ཁའི་ནང་ལོགས་ལ་ཡ།

དགོང་དག་ངུས་བྱས་ཉིན་མོ་ཁ་ཤས་ཅིག་ཕྱིན་པ་རེད། དེ་ནས་ཐོབ་སྐྱ་སྒོ་སྐྱ་ལ་ཡ། ཞི་མི་དེས་ངུ་མཚམས་བཞག་བྱས་ཞི་མི་དེ་ལས་ཞི་མི་དཀར་པོ་ནང་བཞིན་འགུལ་སྐྱོད་ཅང་མ་བརྒྱབ་པར་ཞི་མི་དཀར་པོའི་འཁྲིས་ལ་ཡ། ཉལ་བསྡད་པ་རེད། དེ་ནས་བྱས། ཞི་མི་དེ། ཅང་གསོན་ཡོང་མ་རེད། འོ་ཡ། གྲོགས་པོ་ཆུང་ཆུང་ཚོ། ད་རེས་ཀྱི་ཞི་མི་ཤི་ཡ་མེད་པའི་སྒྲུང་འདི་ད་ག་རྫོགས། གོང་གི་སྒྲུང་འདིའི་ནང་ལོགས་ལ་ཡང་ཞི་མི་དེས། མི་ཚེ། ལོ། ཁྲི་བརྒྱ་ཐམ་པ་བསྐྱལ་ཡག་བྱུང་བ་རེད། ད་ཡིན་ནའི་ལས། རྨོ་ལགས་ཀྱིས་བྱས་པ་ཡིན་ན་ཞི་མི་དེའི་མི་ཚེ་དེ་གས་དོན་སྙིང་ཅང་མི་འདུག། ཞི་མི་དེ་རང་ཤེད་ཚ་པོ་བྱས་བྱས་སོ་སོས་སོ་སོར་མི་ཞིག་དགའ་པོ་ཅང་བྱེད་ཀྱི་ཡོད་མ་རེད། རྨོ་ལགས་གས་བྱས་མིན་ན། གྲོགས་པོ་ཆུང་ཆུང་ཚོས་ཁྱེད་རྣམ་ཚོས་སོ་སོའི་མི་ཚེ་དེའི་ནང་ལོགས་ལ་ཡ་སོ་སོ་རང་ཉིད་གཅིག་པོ་མ་ཡིན་བྱས། མི་གཞན་པ་ལ་ཡ་ཕན་ཐོགས་ཡོད་པའི་ལས་ཀ་བྱེད་ཐུབ་པ་ཡིན་ན། འདི་གཞི་ནས་ཆེས་དོན་སྙིང་ལྡན་པའི་མི་ཚེ་ཅིག་རེད་བསམ་གི། འོ་ཡ། ད་རྨོ་ལགས་ཀྱིས་ཁ་མང་པོ་བྱེད་ཀྱི་མེད། ད་རེས་ཀྱི་སྒྲུང་འདི་ད་ག་རྫོགས་སོང་ང། ཞུ་ཨོ།